ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། SBS བོད་སྐད་སྡེ་ཚན་ནས་ཐེངས་འདིར་ཨོ་སི་ཀྲི་ལི་ཡ་དང་ལྷོ་ཤར་ཨེ་ཤི་ཡ་ཁུལ་གྱི་བོད་མི་མང་སྤྱི་འཐུས་གདོང་འདུས་སྐྱིད་འཛོམས་ལགས་དང། ཁོ་མོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཀྱི་འོས་མིར་ལངས་རྒྱུའི་འཆར་གཞི་ཡོད་མེད་སོགས་ཀྱི་སྐོར་བཅར་འདྲི་ཞུ་མཁན་ང་སུམ་ཅུ་རྡོ་རྗེ་ཡིན། སྐུ་ངོ་སྐྱིད་འཛོམས་ལགས་ཐོག་མ་དེ་སྐུ་ཉིད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག། སྐབས་བཅུ་བདུན་པའི་ཨོ་སི་ཀྲི་ལི་ཡ་དང་ད་ལྷོ་ཤར་ཨེ་ཤི་ཡ་ཁུལ་གྱི་བོད་མི་མང་སྤྱི་འཐུས་ཀྱི་འོས་མིར་ལངས་རྒྱུའི་འཆར་གཞི་དེ་འདྲ་ཡོད་ན་མེད་ན་དེའི་སྐོར་ལ་ཡང་འགྲེལ་བཤད་ཅིག་གནང་དང།
ཐོག་མར་དེ་ངས་འདི་ཅིག་ཞུ་འདོད་བྱུང་སོང་ད་ཉིས་སྟོང་བཅུ་དྲུག་ལ་ད་ལྟ་ཨོ་སི་ཀྲི་ལི་ཡའི་ཤེ་ཡ་རྒྱ་དང་རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤེ་ཡའི་མངའ་ཁུལ་གྱི་སྤྱི་འཐུས་ཀྱི་ས་མིག་དང་པོ་དེ་ང་ལ་ཐོབ་པ་དེ་ལ་ད་ལྟ་བར་དུ་ལོ་བཞི་དང་ཕྱེད་ཀའི་ནང་ལོགས་ལ་མི་མང་ཚོས་ང་ལ་ཡིད་ཆེས་གནང་བ་དང་རྒྱབ་སྐྱོར་གནང་བ། དེ་ལ་ངས་ཚང་མ་ལོག་ལ་དེ་རིང་གི་སྡིངས་ཆ་འདིའི་ཐོག་ནས་ཐུགས་རྗེ་ཞུ་ཡས་དང་ཨ་ནི། རེད་ད། སྤྱི་པའི་གི་ལས་ཀ་བྱེད་ཡས་ཀྱི་གོ་སྐབས་བཟང་པོ་སྤྱི་ཚོགས་ཞབས་ཞུ་ཞུ་ཡས་དེ་དངོས་གནས་ང་རང་སྐལ་བ་བཟང་པོ་ཅིག་ཡིན་བསམ་གྱི་འདུག་པ་དེ་ཡིན་དུས་ཐོག་མ་དེ་ཚང་མ་ལོག་ལ་ཐུགས་རྗེ་ཞུ་ཡས་དང་དེ་ནས་ད་ཉིས་སྟོང་ཉི་ཤུ་རྩ་གཅིག་གི་ང་ཚོ་འོས་བསྡུ་ཆེན་མོ་སླེབས་ཀྱི་ཡོད་རེད་འདིའི་སྐབས་དེ་ད་ད་ལྟའི་ཆ་ལ་ནི་ངས་ཀྱི་ད་གནས་སྐབས་ཅིག་རིང་ལ་ང་འོས་བསྡུ་ནང་ལ་ཡ་མ་ལངས་ཡས་ཀྱི་ངས་ཐག་གཅོད་བྱས་པ་ཡིན། ད་རེས་ཚང་མས་མཁྱེན་གྱི་རེད་ནི་ཅིག་སྤྱི་པའི་ལས་ཀ་བྱེད་ཡས་དེ་ལས་སླ་པོ་ཡོད་མ་རེད་སོ་སོས་ཀྱི་ཅིག་བློས་བཏང་མང་པོ་བྱེད་དགོས་རེད་གྲོས་ཚོགས་འཐུས་མི་གཅིག་པོ་མ་རེད་ས་གནས་གཅིག་གི་ང་ཚོ་ཕྱི་རྒྱལ་ཁག་གི་གྲོས་ཚོགས་ས་གནས་བོད་རིགས་ཚོགས་པའི་གི་རྒྱུན་ལས་ཡིན་ནའི་རེད།

ང་རང་ཉི་མ་ཆུང་དུས་སྒང་དེ་ནས་ཡོད་རེད་ཨ་ནེ་གཅིག་ག་དུས་ནས་ངེད་ཀྱི་ཨ་ནེ་སྤྱི་ཚོགས་ཞབས་ཕྱི་ཞུ་ཡས་དང་ལྷག་པར་དུ་འཐབ་རྩོད་ནང་ལ་མཉམ་ཞུགས་བྱས། འཐབ་རྩོད་འཐབ་རྩོད་ནང་ལོ་ལས་ཀ་བྱེད་ཡས་དེ་ད་དུང་ཡིན་ནའི་ཆོད་སེམས་བརྟན་པོ་ཞེ་དྲག་ཡོད་དེ་གཅིག་ཞུ་འདོད་བྱུང་སོང་ད་ཡིན་ནའི་ལོ་ལྔ་གཅིག་ཞབས་ཕྱི་ཞུས་ཚར་རེད་ད། དེ་ནས་ཡོང་རྒྱུ་གི་ལོ་ལྔ་དེ་ལ་ཡང་ང་རང་ཚོ་གཅིག་ཨོ་སྟྲེ་ལི་ཡ་ནང་ལ་ཡིན་ནའི་རེད་ད། ལྷོ་ཤར་ཨེ་ཤི་ཡ་ནང་ལོ་ལ་ཨ་ནི་ཅིག་ཡང་འོས་མི་གཞན་པ་ཅིག་ལ་གོ་སྐབས་ཅིག་རག་ཐུབ་ན་ཨ་ནི་ཡག་པོ་འདུག་བསམ་ཡས་ཀྱི་བསམ་བློ་ཅིག་འཁོར་བྱས་ཨ་ནི་ད་ལྟའི་ཆ་ལ་ཨ་ནི་ངས་ཡ་མ་ལངས་ཡས་ཀྱི་རྩིས་བརྒྱབ་པ་ཡིན་ཡིན་ནའི་ཨ་ནི་ཅིག་བོད་པའི་གི་སྤྱི་ཚོགས་ནང་ལས་ཀ་བྱེད་ཡས་དང་ཨ་ནི་ལྷག་པར་དུ་འཐབ་རྩོད་ནང་ལ་མཉམ་ཞུགས་བྱེད་ཡས་བོད་པའི་སྤྱི་ཚོགས་ལ་ཞབས་ཕྱི་ཞུ་ཡས་དེ་ང་རང་གི་ཅིག་གང་ལྟར་ཆོད་སེམས་བརྟན་པོ་ཡོད་ཨ་ནི་ཅིག་སེམས་ཤུགས། ད་དུང་ཡིན་ནའང་ལས་ནི་ཆེན་པོ་ཡོད། ཞེས་བྱས་ཏེ་ཞུ་འདོད་ཡོད་དེ་ཅིག་ཞུ་འདོད་བྱུང་སོང། ད་འདས་པའི་ལོ་ལྔ་ཡི་ནང་ལ་ཡང་ཁྱེད་རང་གི་ལས་དོན་གལ་ཆེ་ཤོས་འདྲ་པོ་དེ་ག་རེ་འགྲུབ་སོང་ག་རེ་འགྲུབ་ཆོག་སོང་དགོངས་པ་ཡོད་ན། གཙོ་བོ་ང་འདི་ཆགས་བསྡད་བ་རེད་ང་འདི་ཕྱི་རྒྱལ་ལ་བསྡད་མཁན་གྱི་སྤྱི་འཐུས་གཅིག་ཡིན་པའི་ཆ་ནས་ལྷག་པར་དུ་ནི། གཅིག་ངེད་ཀྱི་དུས་རྒྱུན་དུ་ལས་ཀ་དེ་གཅིག་འཐབ་རྩོད་ནང་ལ་གཅིག་ལས་འགུལ་བ་གྱི་གཅིག་འགན་གཅིག་འཁྱེར་ཡོད་དུས། གྲོས་ཚོགས་ནང་ལ་འགྲོ་དུས་ང་ཚོའི་གི་གྲོས་ཚོགས་དེ་ཅིག་རང་བཙན་ཡོད་རྒྱུ་གི་རྒྱལ་ཁབ་ཅིག་གི་གྲོས་ཚོགས་དེ་འདྲ་མ་རེད་ང་ཚོའི་ལས་འགན་གཙོ་བོ་དེ་ག་རེ་རེད་ཟེར་ན་སོ་སོའི་གི་བོད་གི་བདེན་མཐའ་གསལ་བྱས་ནས་བོད་ནང་ལ་རང་དབང་ཐོབ་པའི་གི་ལས་ཀ་དེ་ཆགས་ཡོད་དུས་ནི་ང་འཐབ་རྩོད་ཅིག་ཡིན་པའི་ཆ་ནས་ལས་འགུལ་བ་ཅིག་ཡིན་པའི་ཆ་ནས་ངའི་གི་ཅིག་གང་འདྲ་ལས་འགུལ་བའི་གི་ཉམས་མྱོང་ནི་ཅིག་སོ་སོའི་གི་ཅིག་ལྷག་པར་དུ་ཕྱིའི་རྒྱལ་ཁབ་ཁག་ལ། ཀྱི་ནི་གཅིག་འབྲེལ་ལམ། རྒྱལ་སྤྱིའི་འབྲེལ་ལམ། རྒྱལ་སྤྱིའི་གཞུང་ཁག་གྲོས་ཚོགས་ཁག་ལ་ཞུ་གཏུག་བྱེད་སྟངས་དེ་གའི་ཉམས་མྱོང་དང་དེ་གའི་བསམ་བློ་གཅིག་བཏང་སྟངས་དེའི་ཐོག་ལ་ནི་ངས་ང་ཚོའི་གྲོས་ཚོགས་ནང་ལོགས་ལ་རྡ་རམ་ས་ལ་ནང་ཕྱིན་བྱས་ནི་གྲོས་ཚོགས་ནང་ལོགས་ལ་ནི་རྒྱལ་སྤྱིའི་འབྲེལ་ལམ་དང། གི་འཐབ་རྩོད་དོན་དག་ལ་ང་ཚོས་ལས་འགུལ་སྤེལ་སྟངས་རེད། དེའི་ཐོག་ལ་བགྲོ་གླེང་བྱེད་སྟངས་དེའི་སྐབས་ལ་ངེད་ཀྱིས་ཅིག་གང་འདྲ་སོ་སོས་ཀྱིས་ཅིག་གང་ལ་གང་འཚམ་ཅིག་ཐུགས་ཕན་གསོས་པ་བྱུང་སོང་བསམ་པའི་ང་རང་སྤོབས་པ་ཅིག་ཡོད། དེ་ཅིག་ཆགས་བསྡད་ཀྱི་འདུག། གཉིས་པ་དེ་ད་འདིར་ང་རང་ཅིག་ཅི་ལྟར་ནས་ང་རང་སྒེར་གྱིས་ཅིག་སོ་སོའི་ཀྱི་འདོད་པ་དེ།

ཨ་ནི་ཅིག་གང་འདྲ་བོད་དོན་འཐབ་རྩོད་དོན་དག་ལས་འགུལ་སྤེལ་ཡ། དེ་འདྲའི་གི་ད་ཅིག་ལས་ཀ་བྱས་རག་པ་དེ་ང་རང་སུ་ཅིག་གང་འདྲ་སྤོབས་པ་ཅིག་ད་ནི་དངོས་གནས་སྐལ་པ་བཟང་པོ་བྱུང་སོང་བསམ་པའི་གི་སོ་སོས་གི་དེ་འདྲའི་སྤོབས་པ་ཞིག་དེ་ཅིག་ཞུ་འདོད་བྱུང་སོང། ཨ་ནི་བོད་མི་མང་ཞབས་ཕྱི་གནང་གི་སྐབས་སུ་ཕྱི་ནང་གི་གནོན་ཤུགས་དང་དཀའ་ངལ་དེ་འདྲའི་གི་འཕྲད་སོང་ངམ།
ད་རེད་སྤྱིར་བཏང་ཅིག་གང་འདྲ་གྲོས་ཚོགས་འཐུས་མི་ཟེར་དུས་དཀའ་ངལ།

གནད་དོན་ཐོག་ལ་སྐད་ཆ་བཤད་ཡས་དང་གཅིག་སྲིད་ཇུས་གཞུང་གི་སྲིད་ཇུས་ཐོག་ལ་སྐད་ཆ་བཤད་ཡས་བགྲོ་གླེང་བྱས་ཡས་དཀོན་པོ་ཞེ་པོ་རེད་ང་ཚོ་ག་དུས་ཡིན་ནའང་ཅིག་གང་འདྲ་ཆོལ་ཁ་གི་ཅིག་དང་ཆོས་ལུགས་དེ་འདྲའི་གི་ཞེན་ཁོག་དེ་ཤུགས་ཆེན་པོ་ང་ཚོའི་སྤྱི་ཚོགས་ནང་ལ་ཤུགས་ཆེན་ཤུགས་ཆེན་པོ་ཟེར་ན་ད་མ་འགྲིག་པ་མི་འདུག་དེའི་རྐྱེན་གྱིས་དཀའ་ངལ་ལས་ཀ་བྱེད་དུས་དངོས་གནས་དཀའ་ངལ་ཆེ་ཤོས་གཅིག་ངེད་འདི་ང་རང་ཉམས་མྱོང་ཐོག་ལ་འདི་མཐོང་སྟེ་ཟོར་བ་ང་ཚང་མས་ཀྱི་གཅིག་གང་འདྲ་འགན་འཁྱེར་བྱས་ད་ཉིས་སྟོང་ཉི་ཤུ་རྩ་གཅིག་གི་འོས་བསྡུ་སླེབས་ཡོང་གི་ཡོད་རེད་ད་ང་ཚོས་ཀྱི་འདས་པའི་ལོ་བཞི་ལྔ་ནང་ལ་ཉམས་བསླབ་བྱ་ནས་ག་རེ་ཡོད་པ་དེ་ནས་བྱས་ད་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ང་ཚོ་དངོས་གནས་གཅིག་གང་འདྲ་གོམ་པ་གསར་པ་ཅིག་རྒྱབ་དགོས་ཡ་གི་དུས་ཚོད་ཤར་འདུག་བསམ་པའི་ཀྱི་ང་རང་ཚོར་བ་ཆེན་པོ་ཞིག་རག་ཡོད་དེ་གཅིག་ཞུ་འདོད་བྱུང་སོང། ད་ཁྱེད་རང་གིས་འདས་པའི་ལོ་ལྔ་ལ་བལྟ་བ་ཡིན་ན། མ་འོངས་པར་ཨོ་སི་ཁྲུ་ལི་ཡ་དང་ད་ལྷོ་ཤར་ཨེ་ཤེ་ཡ་ཁུལ་གྱི་ཨ་ནི་བོད་མི་མང་སྤྱི་འཐུས་དེ་ག་འདྲའི་འདྲ་པོ་ཞིག་དགོས་ཀྱི་རེད་བསམ་གྱི་འདུག། ད་གྲོས་ཚོགས་འཐུས་མི་ཟེར་མཁན་དེ་གཙོ་བོ་ག་རེ་ཟེར་ན་མི་མང་གི་འཐུས་མི་ཆགས་བསྡད་ཀྱི་ཡོད་རེད་ལྷག་པར་དུ་བོད་མི་མང་གི་འཐུས་མི་ཆགས་དེ་གོ་རེད། ང་ཚོའི་བོད་མི་མང་གི་དཀའ་ངལ་དེ་ནི་གཅིག་རང་བཙན་ཡོད་མཁན་གྱི་རྒྱལ་ཁབ་ཅིག་གི་དཀའ་ངལ་དང་གཅིག་པ་ཆགས་ཀྱི་ཡོད་མ་རེད་དེ་ཡིན་དུས་ནི་གཅིག་རང་བཙན་ཡོད་མཁན་གྱི

དེ་ཡི་སྤྱི་པའི་གི་འགན་འཁྱེར་ཐུབ་མཁན། གཅིག་བྱེད་དུས་ཨོ་སྟྲེ་ལི་ཡ་ཤི་ཡ་མངའ་ཁུལ་གྱི་གྲོས་ཚོགས་འཐུས་མི་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་ཕ་གིའི་ནང་ལ་སླེབས་ཚར་དུས་ཨ་ནི་བོད་མི་མང་གི་སྤྱི་འཐུས་ཆགས་བསྡད་ཀྱི་ཡོད་རེད་བོད་མི་མང་གི་ཨ་ནི་དཀའ་ངལ་སེལ་མཁན་གྱི་སྐུ་ཚབ་འཐུས་མི་ཆགས་ཀྱི་ཡོད་དུས་ཨ་ནི་སྤྱི་པའི་མི་ཅིག་དགོས་ཡ་དེ་དཔེ་གལ་ཆེན་པོ་ངའི་གནད་འགག་ཆེ་ཤོས་གཅིག་ངས་དེ་མཐོང་བསྡད་ཀྱི་འདུག་ཨ་ནི་དེ་ནས་རེད་ད་ང་ཚོའི་དུས་རྒྱུན་གཅིག་སེམས་ཤུགས་ཡོད་པ་ཨ་ནི་གཅིག་གཅིག་ཤེས་ཡོན་ལྡན་པ། དེ་ཅིག་ད་སྐད་གཉིས་ཀའི་ཐོག་ལ་ཡོད་ཡ་དེ་ངས་གལ་ཆེན་པོ་ཞེ་པོ་ཞིག་མཐོང་བསྡད་འདུག་གང་ཡིན་ཟེར་ན། གཅིག་ཕ་གིའི་ནང་ལ་འགྲོ་དུས་ང་ཚོའི་གི་ཁྲིམས་མགོ་ཚོས་ཡ་ཁྲིམས་ཁྲིམས་བཟོ་ལྷན་ཁང་ཡིན་དུས་ཁྲིམས་བཟོས་དགོས་རེད་ཁྲིམས་བཟོས་ཡ་ལ་བཅའ་ཁྲིམས་ཀློག་དགོས་རེད་བཅའ་བཅའ་ཁྲིམས་མགོ་ཚོས་དགོས་རེད། བོད་ཡིག་གི་གནས་ཚད་དེ་ངས་གང་ལ་གང་འཚམ་ཅིག་ངས་དགོས་ཡ་དེ་ངས་གལ་ཆེན་པོ་མཐོང་གི་འདུག་དེ་ནང་བཞིན་ཨ་ནི་ཨིན་ཇི། དེ་ད་ང་ཚོ་ཕྱིའི་རྒྱལ་ཁབ་ཁག་ལ་བསྡད་ཡོད་དུས་ཨ་ནེ་ཅིག་གང་ལྟར་ཕྱི་རྒྱལ་གྱི་མི་མཉམ་པོ་འབྲེལ་བ་བྱས། གྲོས་ཚོགས་འཐུས་མི་གསར་འགྱུར་བརྒྱུད་ལམ་ཁག་དེ་ཡིན་དུས་ད་ལྟ་སྐད་གཉིས་ཀ་ལ་ཅིག་གང་ལྟར་གང་ལ་གང་འཚམ་ཅིག་ཡག་པོ་ཡོད་པ་དེ་ངས་གལ་ཆེན་པོ་ཞིག་མཐོང་བསྡད་ཀྱི་འདུག་དེ་འདྲའི་འདྲ་པོ་ཅིག་ངས་ད་ང་ཚོའི་གི་མ་འོངས་ཀྱི་ནི། གྲོས་ཚོགས་འཐུས་མི་དེ་འདྲའི་འདྲ་པོ་ཅིག་ངས་དགོས་ཀྱི་རེད་བསམ་གྱི་འདུག་གཙོ་བོ་དེ་ད་གང་ལྟར་སེམས་ཤུགས་ཡོད་པ་སྤྱི་པའི་མི། དེ་མཉམ་པོ་ལ་ཨ་ནེ་ཅིག་གང་ལྟར། ཤེས་ཡོན་ལྡན་པ། དེ་འདྲ་ཅིག་ཡག་པོ་ཅིག་བྱུང་འདུག་ན་ངས་དངོས་གནས་ང་ཚོའི་གི་འཐབ་རྩོད་ལ་ངས་ཕན་ཐོག་གི་རེད་དྲན་གྱི་འདུག། ཨོ་ལགས་སོ་སྐུ་ངོ་སྐྱིད་འཛོམས་ལགས་ཨ་ནེ་བཅར་འདྲིའི་སླད་དུ་ད་དུས་ཚོད་བཏང་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན། རྣམ་པ་ཚོས་བཅར་འདྲི་གི་ལེ་ཚན་འདི་གཟིགས་པ་བཀའ་དྲིན་ཆེ།